དེ་འབྲས་བུ་ཅན་མ་ཡིན་དངོས་པོ་སུ་རེད། ཤིང་མ་ཡིན་མཁན་གྱི་སུ་རེད། འོ་ཤིང་མ་ཡིན་མཁན་གྱི་དོན་ལས་ཐ་དད་པི། ད་ཤིང་མ་ཡིན་པ་ལས་ཐ་དད་པོ་སུ་ལེགས་དགོས་ཟེར་ན་ཤིང་ཡིན་མཁན་དེ་ད་ཤིང་ཡིན་མཁན་གྱི་འོ་ཟེར་ན་ཙན་དན་ཤུག་པ་ཤིང་ད་ག་འགའ་བཞག་སུ་རེད། འོ་ཤིང་ས་བོན་རྒྱུ་ནས་སྐྱེས་འདུག་པ། རྒྱུ་མེད་དུ་མ་སྐྱེས་ཏེ་ཤིང་ས་བོན་རྒྱུ་ནས་སྐྱེས་པའི་ཕྱིར། མི་མཐུན་པའི་རྒྱུ་ལས་མ་སྐྱེས་ཏེ་འོ་ཁོ་རང་སྐྱེས་ཆོག་ཆོག་ཟེར་མཁན་གྱི་ཤིང་ས་བོན་ལས་སྐྱེས་ཤིང།

ཤིང་དུ་སྣང་བ་སོགས་དུ་མ་ལ་ཤིང་དང་ཁྱད་པར་གཏན་ནས་མེད་པ་ཅིག་སྣང་གི་ཡོད་ས་རེད། ཡིན་ད། གཅིག་ལྟ་བུ་ལགས་ཚེ་གཅིག་རང་སྣང་གི་ཡོད་ས་རེད་བ། ཅིག་བྱས། ད་ཤིང་གི་དོན་སྤྱི་དེ་ཤིང་ཡིན་པ་སྣང་གི་ཡོད་ས། ཨ་ནི་གར་བྱས་སོང། འོ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་རེད་འོ་ད་དེ་ལྟར་སྣང་བ་གང་ཡིན་པ་དེ་ཆོས་ཅན་མདོར་བསྡུས་ན་ད་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཆོས་ཅན་ཟེར། ཤིང་མ་ཡིན་ཏེ་ཟེར་བ། ཤིང་མ་ཡིན་ཏེ་ཤིང་དོན་གཉེར་གྱི་བརྟགས་པའི་ཡུལ་ལ། ཤིང་གི་དགོས་པ་སྒྲུབ་ནུས་སུ་མེད་ཕྱིར་རོ། ཟེར་བ། འོ་ཚེ་ཚོད་ཁར་ཤིང་མ་ཡིན་ཏེ། ཤིང་དོན་གཉེར་གང་ཟག་དེ་ལ་དེ་འདྲའི་དོན་གྱི་ཕྱི་ནང་མི་འདུག་ཤིང་མ་ཡིན་ལོག་པར་སྣང་བ་པོ་བྱུང་བ་ཀུན་ཕན་ཐོགས་ག་ལ་ཡོང་མི་འདུག་ཨ། ཤིང་དོན་གཉེར་གང་ཟག་ལ་ག་རེ་ཟེར་ན་ཤིང་གི་ལས་ཀ་ག་རེ་བྱེད་ཡོད་ན་ཁོ་ལས་ཀ་བྱེད་ཐུབ་མཁན་ཅིག་ལ་ངོས་འཛིན་བྱེད་དགོས་གང་ཞིག་ལ་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལོག་པར་སྣང་བ་དེ་ཤིང་གི་ལས་ཀ་རྩ་བྱེད་ཀྱི་མེད་པ་ཡིན་ད་ཤིང་མ་རེད་ཟེར་དགོས་འདུག་ཟེར། འོ་དེ་གསུང་གི་འདུག་ཤིང་དོན་གཉེར་གྱི་བརྟགས་པའི་ཡུལ་ལ་ཤིང་གི་དགོས་པ་སྒྲུབ་ནུས་སུ་མེད།